ཚེ་ཐུང་རེད། དེ་ཡང་འདི་ནི་ནམ་འཆི་ལ་ངེས་པ་གང་ཡོད་མ་རེད་དེ་རིང་མར་ཉལ་ནས་སང་ཉིན་འཆི་རྒྱུ་ཡིན་པ་ཧ་གོ་ཡ་གང་ཡོད་མ་རེད་དེ་ཡིན་དུས་དེའི་རིང་ག་དུས་ཚོད་ཐུང་ཐུང་བེད་ག་གཅིག་གི་ནང་ལོགས་ལ་གཅིག་ཕི་རིང་ཐུང་འདྲ་པོ་བྱས་ནས་བ་ཕན་བདེ་སྒྲུབ་ཡ་དེ་ཁ་ཤས་ལ་གཅིག་སྒྲུབ་ཁ་ཤས་ལ་མ་སྒྲུབ་གཡུག་བཞག་གི་རིང་ཐུང་བྱེད་རིན་འདྲ་པོ་གང་མི་འདུག་ག་བསྒྲུབ་ན་བ་གཅིག་པ་བྱས་སྒྲུབ་བི་རོ་ད་བྱེད་སྟངས་དེ་འདྲའི་ལ་བི་ག་བསམ་ནས་བ་འཆི་བ་མི་རྟག་པ་བསམ་བློ་བཏང་ནས།

རིང་ཐུང་བྱས་ནས་ཕན་བདེ་བསྒྲུབ་ཡ་དེ་ལ་རྒྱུ་མཚན་གང་རྒྱུ་མཚན་མེད་པའི་ལས་ཀ་བྱེད། རྒྱུ་མཚན་མེད་པའི་ལས་ཀ་ཟེར་བྱབ་ཆུང་གི་ལས་ཀ་བྱ། རེད་པ་ད་ཁོ་ལ་རྒྱུ་མཚན་གང་མེད་པ། ལུང་མེད་རིགས་པ་མེད། བེག་རིང་ཐུང་བྱེད་དགོས་ཡ་གི། ལུང་ནི་ག་གེ་ཡོད་མ་རེད་སངས་རྒྱས་ནས་མར་བཟུང་སྟེ། དྲིན་ཅན་རྩ་བའི་བླ་མའི་བར་དུ་མར་ལུང་གཅིག་ཡང་ཡོད་མ་རེད་རིང་ཐུང་བྱེད་ཤོག་ཨ་གསུང་ཡ་གཅིག་རེད་པ་ད་ཡག་ཉེས་བྱེད་ཤོག་ཨ་ཟེར་མི་ལ་རོགས་པ་དེ་ཡག་ཉེས་བྱེད་ཤོག་གསུང་མཁན་སྐྱེས་བུ་དམ་པ་སུ་གང་ཡོད་མ་རེད།

ཐོག་མ་མེད་པ་ནས་ད་ལྟ་བར་དུ་གཉེན་ཡིན་བསྡད་པ་སོ་ར་ཞེས་པའི་རྟག་པ་བརྟན་པ་འདྲ་བོ་ཞིག་བུ་གཅིག་བི་གེ་ཚུགས་ཐུབ་ཏུ་གྲུབ་བསྡད་པ་འདྲ་བོ་གཅིག་བདེན་པར་གྲུབ་བསྡད་པ་འདྲ་བོ་ཞིག་བུ་གཅིག་འཛིན་གྱི་ཡོད་རེད་དེ་དེ་མ་རེད་དེ་སོ་སོའི་སྣང་བ་འཁྲུལ་བ་རེད་ངེས་པ་རྒྱུན་ནས་ཡོད་མ་རེད་དགྲ་དང་གཉེན་གཉིས་ལ་ངེས་པ་ཡོད་མ་རེད་དེ་ཡིན་དུས་ཕན་བདེ་སྒྲུབ་ཡ་དེ་གཅིག་པ་སྒྲུབ་བྱས་ན་ཡག་ཡོད་རེད་གོ་ད་སོ་སོ་ཕན་བདེ་གཉེན་ལ་ཕན་བདེ་སྒྲུབ་ག་བྱེད་དགྲ་ལ་ཕན་བདེ་དེ་གཡུག་ཁོ་གཉེན་རེད་མི་རེད་ངེས་པ་གང་ཡོད་མ་རེད་སྔོན་མ་གཉེན་མང་པོ་བྱས་ཚར་རེད། རེད་པ་དང། ཁོ་གཉིས་གཉེན་བྱས་པ་ལ་མང་ཉུང་ཁྱད་ཡོད་མ་རེད། ད་ལྟ་སོ་སོའི་གཉེན་ཟེར་ས་ཅིག་འདུག་པ་དེ་དང་དགྲ་ཟེར་ས་གཉེན་ལ་སོ་སོས་གཉེན་བྱས་ཡ་དེ་ལ་ཨ་ལི་རྩིས་རེ་གཅིག་རྒྱབ་ཀྱི་ཡིན་ན་མང་ཉུང་ག་གེ་ཡོད་མ་རེད་ཁོས་གཉེན་ཐེངས་ག་ཚོད་བྱས་པ་རེད་ཚུར་ཕྱོགས་དེ་གའི་གཉེན་ག་ཚོད་གཅིག་པ་གཅིག་རྐྱང་རེད་མང་ན་དེ་ཡིན་དུས་རིང་ཐུང་གེ་མི་འདུག་ཟོག་ཐུག་ཟེར་ད་ད་དགུ་རེད་འོ་བྱས་ནས་གངས་ཅན་ཀུན་རྫོབ་ལ་ལྟོས་པའི་རྒྱུ་མཚན་དྲུག་དང་འོ་ད་དེ་ནས་དོན་དམ་ལ་ལྟོས་པའི་རྒྱུ་མཚན་གསུམ་ད་དུང་བསམ་བློ་བཏང་ནས་བི་གེ་སོ་སོའི་བློ་ལ་རྒྱུ་མཚན་བསམ་བློ་བཏང་ནས་དོན་དག་ཕན་བདེ་སྒྲུབ་ཡ་དེ་པས་རིང་ཐུང་མེད་པ་ཅིག་བྱེད་དགོས་འདུག་ཟེར། ཡི་གེ་ཚད་མེད་བཏང་སྙོམས་མ་ཞིག་གིས་སྔོན་ལ་བཏང་སྙོམས་བྱེད་རོགས་དེ་དགྲ་དང་གཉེན་ལ་ཆགས་སྡང་གིས་ཉེ་རིང་བཀག་ནས་སོ་སོ་སེམས་ཀྱི་ཆགས་སྡང་ཉེ་རིང་བཀག་པ་ཙམ་རེད་མ་གཏོགས་དེས་ཕན་བདེ་དེ་སྒྲུབ་དགོས་ཀྱི་འདུག་བསམ་ཡ་གི་བསམ་བློ་དེ་ཡོད་མ་རེད་སོ་སོ་གི་པས་ཉེ་རིང་བཀག་འདི་ལ་ཆགས་མ་ཆགས་འདི་ལ་མ་སྡང། ཙམ་ཞིག་རེད། ད་ད་ལྟ་དེ་དང་དུ་ཉེ་རིང་བཀག་པ་ཙམ་དུ་མ་ཟད་ཕན་བདེ་སྒྲུབ་ཡ་དེ། སེམས་ཅན་ལ་ཕན་བདེ་སྒྲུབ་དགོས་རེད་པ་དང་ཕན་བདེ་སྒྲུབ་ཡ་དེ་རིང་ཐུང་མེད་པར་མཉམ་དགོས་ཀྱི་འདུག་ཟེར་བ་དེ་རེད་བདག་གཞན་མཉམ་པ་ཟེར་དེ་ལས་སླ་པོ་ཡོད་མ་རེད། ད་བདག་གཞན་མཉམ་པ་དེ་བསམ་བློ་བཏང་ཚར་སོང་ན་བསམ་བློ་དང་པོ་རེད་ད་དེ་ལ་དཔྱད་སྒོམ་བྱས་དེ་ནས་རང་གཅེས་འཛིན་གྱི་སྐྱོན་སྒོ་ཀུན་ནས་འོ་བི་གེ་བསམ་སྒོ་ཀུན་ནས་བི་གེ་ད་རང་གཅེས་འཛིན་ཟེར་ཡ་དེ་སྐྱོན་གྱི་གོང་བུ། ད་ལྟ་བར་དུ་སོ་སོ་སོ་སོ་འཁོར་བ་ལ་འཁོར། ངན་སོང་མུ་མཐའ་མེད་པར་འཁྱམས་བཅུག་མཁན་དེ་ཡང་རང་གཅེས་འཛིན་དེ་རེད་དེ་ཤག། མི་ལུས་ཐོབ་པ་ཡིན་ན་ཡང་གཅིག་མགོ་ན་ཡ་འདྲ་པོ་དང་གྲོད་ཁོག་ན་ཡ་འདྲ་པོ་གཅིག་གི་ནད་ན་ཚ་དང་སྐྲག་མི་ཤེས་པ་དང་ག་རེ་ཡིན་ནའི་འོ་ད། གང་ག་གི་ཡོང་ས་གི་ལེ་ལན་དེ་རང་གཅེས་འཛིན་རེད་ཤག། ལེ་ལན་ཐམས་ཅད་གཅིག་ལ་བདའ། འོ་དེར་འོ་ན་རང་ཉིད་གཅེས་པར་འཛིན་པའི་གཅོང་ནད་འདི་མི་འདོད་སྡུག་བསྔལ་སྐྱེད་པའི་རྒྱུར་མཐོང་ནས་ལེ་ལན་བདས་ལ།

རང་གཅེས་འཛིན། ཅེས་མཚོན་ངོ། ད་དེ་ནི་གཞན་གཅེས་འཛིན་དེ་ཡོན་ཏན་ཐམས་ཅད་ཀྱི་ད་འབྱུང་གནས་འདྲ་བོ་སྟེ། གཞན་གཅེས་འཛིན་གྱི་ཡོན་ཏན་སྒོ་ཐམས་ཅད་ནས་བསམ། དེ་རེད། དེ་བྱས་ནས་དེ་ནི་ད་དེ་ཕ་གི་བློ་སྦྱོང་དོན་བདུན་མའི་ནང་ལ་དེ་ནི་དོན་བདུན་ཡོད་ར་བ་ད་སྔོན་འགྲོ་རྟེན་གྱི་ཆོས་བཤད་པ། སྔོན་འགྲོ་རྟེན་གྱི་ཆོས་བཤད་པ་ཟེར་དེ། ཕ་གི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ། ད་འཆི་བ་མི་རྟག་པ་དང་ལས་རྒྱུ་འབྲས་དང། དེ་ནས་སྐྱེས་བུ་འབྲིང་གི་ཁ་ཐུག་གི་དེ་ནི་ཕ་གི་རིག་པ་དང་གཅིག་རྟེན་འབྲེལ་གྱི་འཁོར་བ་འཁོར་སྟངས་དང་ལུགས་འབྱུང་ལུགས་ལྡོག་གི་བསམ་བློ་གཏོང་སྟངས་ཅིག་ཡོད་ར་བ་ད་དེ་ཚོ་སྔོན་འགྲོའི་རྟེན་གྱི་ཆོས་དེ་རེད། དེ་ཚོ་ཚར་བ། ད་དངོས་གཞི་བྱང་ཆུབ་ཀྱི་སེམས་གཉིས་སྦྱོང་བ་དེ་ལ། ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་དང། ཨ་ནི་དོན་དམ་བྱང་ཆུབ་ཀྱི་སེམས་སྦྱོང་བ་གཉིས་བྱས། ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་ལ།

སྟག་མོ་ལ་ལུས་སྦྱིན་པའི་གཏམ་རྒྱུད་ནི་སྟག་མོ་ལུས་སྦྱིན་དེ་རེད། སྔོན་འདས་པའི་དུས་བསྐལ་པ་གྲངས་མེད་པའི་ཕ་རོལ་ན། འཛམ་བུ་གླིང་འདིར་རྒྱལ་པོ་ཤིང་རྟ་ཆེན་པོ་ཞེས་བྱ་བ་ཞིག་བྱུང་སྟེ། དེ་ལ་དེ་ནི་སྲས་གསུམ་ཆེ་བ་སྒྲ་ཆེན་པོ། ད་བལ་ཡུལ་དེ་ཡིན་གསུང་གི་ཡོད་ར་བ་ད་སྟག་མོ་ལུས་སྦྱིན་ཟེར་ཡ་གི་སྟག་མོ་ལུས་སྦྱིན་གྱི། ན་མོ་བུད་དྷ་ཟེར་མཆོད་རྟེན་ཅིག་འདུག་བ་འོ་དེ་མཆོད་རྟེན་འདྲ་བོ་རེད་ད་དེ་ས་གནས་དེ་དེའི་ད་ཁོར་ཡུག་དེ་ལ། དེ་ནས་དེ་ལ་དེ་ནི་སྲས་གསུམ་གྱི་ཆེ་བ་སྒྲ་ཆེན་པོ་འབྲིང་པོ་ལྷ་ཆེན་པོ། སྲས་ཆུང་ཤོས་དེ་ནི་ཐ་ཆུང་སེམས་ཅན་ཆེན་པོ་ཞེས་བྱ་བ་སྟེ། ཕྱི་མ་ནི་བྱམས་པ་དང་སྙིང་རྗེ་ལྡན་ཞིང་ད་དེ་ན་ནི་རྒྱལ་པོའི་སྲས་ཆུང་ཤོས་ཐ་ཆུང་དེ་དེ་ད་བྱང་ཆུབ་སེམས་དཔའ་ཡིན་པ་འདྲ། བྱམས་པ་དང་སྙིང་རྗེ་ལྡན་ཏེ། ཐམས་ཅད་ལ་བུ་གཅིག་པ་དང་འདྲའོ། དཔེ་ད་ཅིག་སྐྱེ་བོ་གང་ག་ལོག་ལ་བུ་གཅིག་པ་འདྲ་བོ་དཔེ་གཟིགས་གནང་མཁན་ཅིག། དེའི་ཚེ་རྒྱལ་བློན་རྣམས་ཅུང་ཟད་ངལ་གསོ་བའི་བར་དུ། ཨ་ནི་སྲས་གསུམ་པོ་ནགས་ཁྲོད་དུ་སོང་བ་ལས། ད་ནགས་ཁྲོད་ལ་ཡར་འཆམ་འཆམ་བྱས་ནས་སྲས་གསུམ་དེ་ཕེབས། སྟག་མོ་ལུས་སྦྱིན་ཡོད་ས་ཡ་གིའི་ས་ཆ་དེ་བ་ལ་ཡ། ད་དེ་སྦྱར་བྱས་ན་འགྲིག་གི་རེད་བ། སོང་བ་ལས། སྟག་མོ་ཞིག་ལ་བུ་བྱུང་ནས་ཞག་དུ་མ་ལོན་པ། བཀྲེས་ཤིང་སྐོམ་པས་ཉེན་ཏེ། ད་བུ་ཕྲུ་གུ་ཁ་ཤས་བི་གས་སྐྱེས་ནས་ཞག་དུ་མ་ལོན་པ་དེ་ནི་གང་གཱ་བི་གས་ད་ཟ་ཡ་མེད་ཉེན་བི་གས་བཀྲེས་ནས། བཀྲེས་སྐོམ་འོ་ད་ཉེན་ཏེ། ཕྱིར་ཡང་བུ་ཟ་བར་ཐུག་པ་ད་ཨ་མ་བི་གས་གྲོད་ཁོག་ལྟོགས་ཐག་ཆོད་སྐོམ་ཐག་ཆོད་ནས་བི་གས་དེ་ཡིན་དུས་དེ་ནི། སྟག་ཕྲུག་དེ་ཚོ་བི་གས་ཟ་འཕྲོ་བྱེད་ཀྱི་ཡོད་ར་ཨ་མས་གྲོད་ཁོག་ལྟོགས་ནས། ཕྱིར་ཡང་བུ་ཟ་བར་ཐུག་པ་ཞིག། འདི་ནི་མཐོང་ནས་ཐ་ཆུང་གིས་ཕུ་བོ་གཉིས་ལ། ད་རྒྱལ་པོའི་སྲས་ཆུང་ཤོས་བྱ་རོག་དེས་ཁོ་རང་གི་ཅོ་ཅོ་གཉིས་ལ་ཕུ་བོ་གཉིས་ལ། འདི་ནི་དེ་གསུངས་ཡིན་པ་འདྲ་སྟག་མོ་འདིའི་ཟས་སུ་ཅི་ཟ་དྲིས་པས། ད་སྟག་མོ་འདི་གྲོད་ཁོག་ཞེ་དྲག་ལྟོགས་བསྡད་ཤག་ཁ་ལག་ག་རེ་ཟ་གི་ཡོད་ན་དྲིས་པས་དེ་གཉིས་ཀྱིས་བསད་མ་ཐག་པའི་ཤ་རློན་པ་དང་ཁྲག་དྲོན་མོའོ་གསུངས་ཞུས་པ་རེད། ད་བསད་མ་ཐག་པའི་ཤ་བེ་གའི་ཚ་པོ་དང་དེ་ནས་ཁྲག་དྲོན་མོ་དེ་ཚོ་ཨ་ནི་འཐུང་གི་རེད། ཨ་ནི་གཞན་ཟ་གི་མ་རེད་ཟེར་ཡ་རེད། ཡང། གང་སུ་ཡང་རུང་སྟེ་དེ་ལྟ་བུའི་དངོས་པོས་དེ་ཡི་སྲོག་བསྐྱབ་ནུས་པ་ཡོད་དམ། དེ་དྲིས་པ། རེད་ད་དེ་གི་པི་ཀའི་དེ་འདྲའི་གི་པི་ཀའི་ཁྲག་རློན་པ་དང་ཁྲག་དྲོན་མོ་དང་ཤ་རློན་པ་དེ་འདྲ་སྤྲད་མཁན་རག་གི་རེད་པས། སྲོག་སྐྱོབ་ཐུབ་ཀྱི་རེད་པས་ལབ་པའི་སྒང་ལ་དེ་གཉིས་ཀྱིས་དེ་ནི་ཤིན་ཏུ་དཀའོ། ད་མི་མེད་ལུང་སྟོང་ས་སྟོང་གཅིག་རེད། རེད་པ་ད། ཨ་ནི་དཀའ་ལས་ཁག་པོ་རེད་པ་ད། དེ་ནས་ཐ་ཆུང་གིས་འདི་སྙམ་བསམ་སྟེ། བདག་ཡུན་རིང་པོ་འཁོར་བ་ན་འཁོར་ཞིང། ལུས་སྲོག་གྲངས་མེད་པ་ཞིག་ཆུད་གསན་ཏེ། འགའ་ཡང་དོན་ཡོད་པར་མ་གྱུར་པས་ད་རེས་ལུས་འདི་གཏོང་བར་བྱའོ་སྙམ་ནས། ད་འཁོར་བ་ལ་བས་འཁོར་ནས་བས་ཀྱི་སྐྱེ་བ་མང་པོ་སོ་སོའི་ལུས་གྲངས་ལས་འདས་པ་ཅིག་བག། སྟོང་ཚར་རེད་སྟོང་འདྲ་པོ་རེད་ད། བི་གའི་འཕྲོ་བརླག་འདྲ་པོ་ཕྱིན་ནས་ཤི་ཚར་རེད་དོན་དག་མེད་པ། ད་ད་རེས་བི་གའི་དོན་དག་ཡོད་པ་ཅིག་བྱས་ནས་བི་གའི་ལུས་དེ་སྦྱིན་པ་བཏང་དགོས་ཀྱི་འདུག་དགོངས་རེད་སྙམ་ནས་ཕུ་བོ་གཉིས་ལ་ཁྱེད་གཉིས་སྔར་གཤེགས་ཤིག་དང་བདག་དོན་ཞིག་གཉེར་ཏེ་སླད་བཞིན་དུ་མཆི་ཞེས་སྨྲས། ད་ཅོ་ཅོ་གཉིས་ལ་ཁྱེད་རང་གཉིས་སྔོན་ལ་མར་སོང་ང་འདིར་དོན་དག་ཅིག་ཡོད་ཨ་ནི་ག་ལེར་སླེབས་ཡོང་གསུངས་རེད། བདག་དོན་ཞིག་མཆི་སྟེ་སླད་བཞིན་དུ་མཆིའོ་ཞེས་སྨྲས་པས། ཐབས་ཀྱིས་ཨ་ནི་ཁོ་གཉིས་སྔོན་ལ་བཏང་ཚར་བ། དེ་ཡིན་དུས་ད་ཐབས་ཀྱིས་སྟག་མོའི་དྲུང་དུ་ཕྱིན་ནས། མར་ཉལ་ནས་ནམ་བཟའ་དེ་ཚོ་ཕར་གསེལ། བཀྲོལ་ནས་ཨ་ནི་རེད་པ་ད་སྟག་མོ། གི་འཁྲིས་ལ་མར་ཉལ་ནས་ད་ཟ་ཤོག་ཟེར་ནས། ཉལ་བའི་སྒང་ལ་སྟག་མོ་ཁ་འཐམ་ནས་གྲོད་ཁོག་ལྟོགས་ཐག་ཆོད་ཟས་མ་རག་ཡིན་ཙང་ཁ་འབྱེད་ནས་ཡང་སོ་བར་སྦྱར་ནས། ཁ་འཐམ་ནི་འདི་ནི། ཁ་དེ་ཕྱེ་ཐུབ་ཀྱི་སོ་བརྒྱབ་ཐུབ་ཀྱི་ཡོད་པ་མ་རེད། སྟག་མོ་ཁ་འཐམས་པས་ཟ་མ་ནུས་སོ། དེར་རྒྱལ་བུས་ཤིང་གི་ཚལ་པ་རྣོན་པོས་ལུས་ལ་ཁྲག་ཕྱུང་ནས། ད་དེ་ཅི་དེ་ལ་བའི་ཤིང་ཚེར་མ་འདྲ་བོ་དེ་དྲེལ་ལ་དེ་ནི། ཨ་ནི་སོ་སོའི་གཟུགས་པོ་ལ་བི་གའི་རལ་ནས་འགྲོ་བ་དང་ཨ་ནི་ཁྲག་ཐོན་འགྲོ་བ་དང་ཨ་ནི་ཁྲག་དེ་སྟག་མོ་གི་ཁ་ལ་ཡར་གཏུགས། ད་བོས། རོ་དང་ཁ་ལ་ཡར་གཏུགས་ཡོང་དུས། ཚལ་པ་རྣོན་པོས་ལུས་ལ་ཁྲག་ཕྱུང་ནས་སྟག་མོ་ལ་ལྡག་ཏུ་བཅུག་པ་དང། དེ་ནས་ཁ་ཡང་ཕྱེ་ནས་ཁ་ཡར་ཕྱེ་ནས་ཁ་འགྲིག་བསྡད་པ་དེ། ཁ་ཡར་ཕྱེ་ནས་ལུས་ཀྱི་ཤ་མ་ལུས་པ་ཟོས་སོ། ད་ད་གིན་ཕོ་བོ་གཉིས་ཀྱིས་བསྒུགས་པས་ད་མར་ཕྱིན་ནས་ཨ་ནི་བི་ཀའི་སྲས་ཆུང་བ་དེ་རྒྱུན་ནས་ཡོང་ཡ་ཡོད་མ་རེད་པ་དང་ཕོ་བོ་གཉིས་ཀྱིས་བསྒུགས་པས་རིང་ཞིག་ཏུ་མ་འོངས་པས་སྔར་སྨྲས་པའི་ཚུལ་ལ་བརྟགས་ན། ཨོ་ད། བཀའི། སྲས་ཆུང་བ་དེ་རྒྱུན་ནས་འགྲོ་བ་ད་ཨ་ནི་ཡོང་ཡ་མི་འདུག་ག་རེ་ཡིན་ནམ་ད་གིན་ཅིག་ང་གཉིས་ལ་དྲི་བ་དེ་དྲི་བཏང་གི་འདུག་ཟེར། སྟག་མོ་འདི་གྲོད་ཁོག་ལྟོགས་དེ་ཤ་ག་རེ་སྤྲད་དགོས་རེད་ཟེར་ཤ་རློན་པ་དང་དེ་ཚོ་སྤྲད་ན་དྲག་གི་རེད་པས་ཟེར་དྲི་བ་ཅིག་བཏང་སོང་ཕལ་ཆེར། བསམ་ད་དོགས་པ་ཟོས་པ་རེད། སྔར་སྨྲས་པའི་ཚུལ་ལ་བརྟགས་ན་གདོན་མི་ཟ་བར་སྟག་མོ་ལྟོགས་པས་བསད་དོ་སྙམ་ནས་བལྟ་རུ་ཕྱིན་པས་དེར་མཐོང་ནས་བརྒྱལ་ཞིང་འགྱེལ་ལོ། ད་ཇོ་ཇོ་གཉིས་པོས་དེ་མཐོང་བ་ད་ག་ཧང་སངས་ནས་བི་ཀའི་བརྒྱལ་སོང་བ་རེད། རེད་རེད། དེའི་ཚེ་ཡུམ་གྱིས་རྨི་ལམ་དུ་སང་ཕུག་རོན་གསུམ་ཀུན་ཏུ་འཕུར་ཞིང་རྩེ་བ་ལས་ཐ་ཆུང་ཁྲ་ཡིས་ཁྱེར་བ་རྨིས་པས། ཡུམ་གྱི་རྨི་ལམ་དེ་ལ་ད་ཕུག་རོན་གསུམ་ནམ་མཁའ་ལ་དཔེ་འཕུར་ནས་རྩེ་མོ་རྩེ་བསྡད་པའི་སྒང་ལ་ཕུག་རོན་ཆུང་ཤོས་དེ་ཁྲ་གིས་ཁྱེར་བ་དེ་རྨི་ལམ་བཏང་འདྲ། རྨིས་པས་སད་པ་ན་སྙིང་མི་དགའ་ཞིང་སྲས་གསུམ་འཚོལ་དུ་བཏང་བས་རིང་པོ་མ་ལོན་པར་རྒྱལ་བུ་གཉིས་འོངས་ནས། ལོ་རྒྱུས་བཤད་པས་ཡུམ་ཡང་བརྒྱལ་ཞིང་ས་ལ་འགྱེལ་ལོ། དེ་ནས་དྲན་པ་རྙེད་པ་ན་རྒྱལ་པོ་ཡབ་ཡུམ་སོགས་གནས་དེར་ལྟ་བར་ཕྱིན་ཏེ། རུས་པ་དང་ཁྲག་འཐོར་བ་ལ་བལྟས་ཤིང་མྱ་ངན་བྱས་སོ། དེའི་ཚེ་རྒྱལ་བུ། རྒྱལ་བུ་ཚེ་འཕོས་པ། ད་སྲས་ཐ་ཆུང་འདི་པི་ཀའི་ལུས་སྦྱིན་པ་བཏང་ནས་ད་སྐུ་ཚེ་འཕེན་པ་རྫོགས་པ་རེད་པ་དང། ཚེ་འཕོས་པ་རེད་པ་ན་ཚེ་འཕོས་ནས་དེ་ནས་དགའ་ལྡན་ལ་སྐྱེས་པ་ཡིན་པར་དགའ་ལྡན་ལ་དགའ་ལྡན་གྱི་གནས་ལ། ཨ་ནི་རང་གི་ཕ་མས་མྱ་ངན་བྱས་པ་མཐོང་ནས་ནམ་མཁའ་ལས་བབས་ནས་སྟེང་གི་ནམ་མཁར་འཁོད་པས་སྤྲོ་བ་བསྐྱེད་པའི་ཚིག་གིས། ཡབ་ཡུམ་གཉིས་ཀྱི་མྱ་ངན་སེལ་བར་བྱས་ཤིང། ཡབ་ཡུམ་གཉིས་ཀྱིས་ཀྱང་རིན་ཆེན་སྣ་བདུན་གྱི་སྒྲོམ་བུ་བྱས་ཏེ་རུས་བུ་དེའི་ནང་དུ་བཅུག་སྟེ་མཆོད་རྟེན་བྱས་སོ། ད་ད་ལྟ་མཆོད་རྟེན་གཅིག་ཡོད་ས་དེ། དེ་ལ་མཆོད་རྟེན་བརྒྱབ་པ་ཡིན་གྱི་རེད་པ་ད་དག་ལུས་སྦྱིན་པ་བཏང་ས་རང་དེ་བ་ཇོ་བྱས། ད་དེ་ནས་མར་བྱས་ནས་འགྲོ་བསྡད་ས་འདྲ་བོ་ཅིག་ད་དེ་ལ། ནས་མཆོད་རྟེན་དེ་བྱས་ནས་ཡབ་ཡུམ་གཉིས་ཀྱིས་ཀྱང་རིན་ཆེན་སྣ་བདུན་གྱི་སྒྲོམ་བུ་བྱས་ཏེ་རུས་བུ་དེའི་ནང་དུ་བཅུག་སྟེ་མཆོད་རྟེན་བྱས་སོ། ད་བྱང་ཆུབ་སེམས་དཔའི་སྐུ་རུས་སེམས་ཅན་ཆེན་པོ་རེད་པ་ད་དེའི་ཚེ་དེ་ནས་རྒྱལ་པོ་ཤིང་རྟ་ཆེན་པོ་ནི་ཟས་གཙང་མ་དང། དེའི་བཙུན་མོ་ནི་ཡུམ་སྒྱུ་མ་ལྷ་མཛེས། སྲས་ཆེ་བ་སྒྲ་ཆེན་པོ་ནི་བྱམས་པ། འབྲིང་པོ་ལྷ་ཆེན་པོ་ནི་བ་མི་སུ་ཏྲ། འདི་ནི་ཐ་ཆུང་སེམས་ཅན་སེམས་ཅན་ཆེན་པོ་ནི་བཅོམ་ལྡན་འདས་ང་ཉིད་ཡིན་པར་གསུངས་པས། ད་བཅོམ་ལྡན་འདས་ཀྱི་སྐུ་སྐྱེ་སྔ་མ་སྔ་མ་རེད་དོ། གསུངས་པས་འཁོར་རྣམས་ངོ་མཚར་ཞིང་ཡི་རངས་པར་གྱུར་ཏོ། ད་གང་ཕྱིར་གཞན་དོན་ལ་བྱས་ནས་སྐུ་ལུས་སྦྱིན་པ་བཏང་ཡག་ལུས་སྦྱིན་པ་བཏང་ཡག་མགོ་སྦྱིན་པ་བཏང་ཡག་བ་དེ་འདྲའི་གནང་གི་ཡོད་རེད། གཞན་གྱི་དོན་དུ། གཞན་དོན་སྒྲུབ་དགོས་ཡ། དཔེར་ན་སྟག་ཕྲུག་དང་སྟག་དང་དེ་ཚོའི་སྐུ་ཚེ་དེ་གི་གཉེན་ཉེ་དུ་གང་ཡང་མ་རེད་པ་ད། ངོ་ཤེས་ཡས་གང་ཡང་མ་རེད་པི་ཀའི་རེད་པ་ད། མ་རེད་དེ་ཡིན་ན་ཡང་སྐུ་ལུས་པི་ཀའི་རྩ་ཆེ་ཤོས་ཀྱི་དེ་པི་ཀའི་སྦྱིན་པ་བཏང་ནས། ངོ་ཤེས་པའི་གཉེན་ཉེ་དུ་གང་ཡང་མ་རེད་དེ་བྱས་ཙང། དབྱེ་འབྱེད་མེད་པ་ཉེ་རིང་མེད་པ་ཨ་ནི་ཕན་བདེ་སྒྲུབ་ཡ་དེ་སྒྲུབ་སྟངས་དེ་གསུང་གི་རེད། ཟླ་འོད་ཀྱིས་དབུ་སྦྱིན་པ་སོགས་སྐྱེས་རབས་རྒྱས་པར་གསུངས་ནས། ང་ཚོའི། གཅིག་ངོ་ཤེས་པ་རེད་གཅིག་གཉེན་ཉེ་དུ་རེད་གཅིག་ལ་གཅིག་བཏང་དགོས་ཀྱི་ཡོད་ན་འོ་དེ་ངས་བཏང་བཞག་གོ་ཟེར་འགྲོ་གོ་དེ་ལ་རོགས་པ་བྱེད་དགོས་ན་འོ་དེ་ངས་རོགས་པ་བྱེད་ཁར་འགྲོ་གོ་ང་གཅིག་ངོ་ཤེས་ཀྱི་ཡོད་ཟེར་འགྲོ་གོ་ངོ་ཤེས་པའི་རྒྱུ་མཚན་དང་གཉེན་ཉེ་དུ་འབྲེལ་བ་ཡོད་པའི་རྒྱུ་མཚན་རེ་རེ་བྱས་ནས་འགྲོ་བ་དང་གཞན་པ་ལ་མ་བཏང་ཅེས་གཅིག་རོགས་པ་རེ་བྱེད་དགོས་ན་སོ་སོའི་ཕྱོགས་དེར་བྱེད་དགོས་སོ་གདམ་ག་རེ་བྱ་བ་གཅིག་རེ་བ་དང་དེ་འཇིག་རྟེན་གྱི་འགྲོ་སྟངས་དེ་རེད་ད་འདིས་ངོ་མི་ཤེས་པ་ཤིང་ནགས་གསེབ་ཀྱི་སྟག་ལ་ཨ་ནི་སོ་སོའི་ལུས་དེ་སྦྱིན་པ་གནང་གི་ཡོད་རོགས་འདུག་ཟེར་རེད་འདི་ནི། ཟླ་འོད་ཀྱིས་དབུ་སྦྱིན་པ་སོགས་སྐྱེས་རབས་རྒྱས་པར་གསུངས་ནས་སྟོན་པ་ཐུགས་རྗེ་ཅན་དེས་དེ་ལྟར་མཛད་ལ། ངེད་ཚོ་རང་འབའ་ཞིག་མ་གཏོགས་གསུང་གི་འདུག་ང་རང་ཚོ་རང་འབའ་ཞིག་མ་གཏོགས་བསམ་རྒྱུ་མེད་པ་འདི་དེ་ལྟར་དཀའ་ཡང། ད་ལམ་སེང་པི་ཀའི་ལུས་སྦྱིན་པ་བཏང་ཡག་དེ་དཀའ་ལས་ཁག་པོ་ཞེ་དྲག་རེད་བཏང་ཆོག་གི་མ་རེད། ལུས་སྦྱིན་པ་བཏང་ཐུབ་ཡག་གི་དུས་ཚོད་དེ་མ་སླེབས་ན་ལུས་སྦྱིན་པ་བཏང་ཆོག་གི་མ་རེད། ཉེས་པ་ཡོད་རེད། ག་རེ་ཟེར་ན་པི་ཀའི་སེར་སྣ་ཤོར་འགྲོ་གི་རེད། ལུས་ལ་སེར་སྣ་ཤོར་གི་རེད། དེ་དང་འཇིག་རྟེན་གྱི་ཆོས་དང་འདྲེས་འཇིག་རྟེན་ཆོས་བརྒྱད་དང་འདྲེས་འགྲོ་གི་རེད་ག་རེ་བྱས་ནས་ཅིག་སྦྱིན་པ་བཏང་ན་ཨོ་ད་སྐད་གྲགས་ཡོང་གི་ཡོད་བསམ་ཡང་འགྲོ་བ་ཅིག་ཚགས་པར་ནང་པར་ཅིག་རྒྱབ་མདོག་ཁ་པོ་རེད་བསམ་ཡང་ཅིག་རོ་ད་དེང་སང་ཕ་ཅིག་དེ་བསམ་མདོག་ཁ་པོ་རེད་ངའི་ལུས་ཅིག་སྦྱིན་པ་ཅིག་བཏང་ཞོག་ད་དཔེར་ན་མིག་འབྲས་ཅིག་སྦྱིན་པ་ཅིག་བཏང་ཞོག་ད་མིག་ཡ་ཅིག་ཨོ་ཚགས་པར་ནང་རྒྱབ་མདོག་ཁ་པོ་རེད་བསམ་འཇིག་རྟེན་ཆོས་འདྲེས་ཚར་རེད་དེ་གྲོགས་ལ་རོ་པ་ད་ཨོ་ད་བཏང་རན་པའི་ཁ་ཐུག་ལ་ཚོད་མ་སྦྱིན་པ་བཏང་པ་ད།

གཞན་ཡང་གཞན་གཅེས་པར་བཟུང་འོས་ཏེ་དཔེར་ན་འབྲས་བུ་ཕུན་སུམ་ཚོགས་པ་སྐྱེ་བའི་ཞིང་ས་ལྟ་བུ་དང་ཡིད་བཞིན་གྱི་ནོར་བུ་དང་འདྲ་བར་གནས་སྐབས་ཀྱི་ཟས་གོས་སོགས་ཀྱང་སེམས་ཅན་ལ་བརྟེན་ནས་འབྱུང་ཞིང། སེམས་ཅན་གྱིས་རང་ཅག་ལ་ཨ་མ་བྱེད་པའི་ཚེ་དྲིན་ཆེན་པོས་བསྐྱངས་པར་མ་ཟད་ཨ་མ་མ་བྱེད་པའི་གནས་སྐབས་ནའང་དེ་དག་གི་དྲིན་ཁོ་ནས་རང་ཅག་འཚོ་བ་སྟེ། དཔེར་ན་རྩམ་པ་ཁུག་མ་གང་ཡང་དང་པོར་སེམས་ཅན་འགའ་ཞིག་གིས་རྨོས་འདྲེན་ཞིང་ཁ་བཏབ་ནས་འོ་ད་འགའ་ཞིག་གིས་ཆུ་བཏང། འགའ་ཞིག་གིས་ཕྱུགས་བཅག་བསྐོར་བ་སོགས་དཀའ་བ་དཔག་མེད་བྱས། སྡོད་གནས་འདིའང་སེམས་ཅན་གྱི་དྲིན་ཏེ་མི་དང་དུད་འགྲོ་མང་པོས་ས་བསྐྱལ་རྩིག་པ་བརྩིགས་ཤིང་བཟོས་ཆོས་བཅའ་བ་སོགས་ལས་བྱུང། གོན་ཡང་གི་གཟན་འདི་ཡང་དང་པོར་ལུག་མང་པོ་ཞིག་གིས་བལ་བལ་བཏོན། དེ་རྗེས་འགའ་ཞིག་གིས་འཐག་འགའ་ཞིག་གིས་བཙེམ་ད་ལྟ་གྱོན་ཆོག་ཏུ་གྱུར། གཞན་ཡང་གནས་སྐབས། དལ་འབྱོར་གྱི་རྟེན་རྙེད་པ་དང་མཐར་ཐུག་བྱང་ཆུབ་ཏུ་སེམས་བསྐྱེད་ཅིང་སྤྱོད་པ་ལ་སློབ་པ་སངས་རྒྱས་ཐོབ་པ་མན་ཆད་སེམས་ཅན་གྱི་བཀའ་དྲིན་ཏེ། སྙིང་རྗེ་སྐྱེ་ཡུལ་དང་སེམས་བསྐྱེད་ཡུལ་དང། སྦྱིན་ཡུལ་དང་ཚུལ་ཁྲིམས་ཀྱི་གཞི་དང་བཟོད་པ་སྐྱེ་ཡུལ་སོགས་སེམས་ཅན་ཡིན་པས་དེ་ཐམས་ཅད་སེམས་ཅན་གྱི་དྲིན་ལས་བྱུང། དེས་ན་སྤྱོད་འཇུག་ལས། སེམས་ཅན་རྣམས་དང་རྒྱལ་བ་ལས། རྒྱུ་མཚན་དེས་ན་སེམས་ཅན་རྣམས་དང་རྒྱལ་བ་གཉིས་ཀྱི་ཞིང་ལས། འབྲས་བུ་སངས་རྒྱས་ཀྱི་ཆོས་ནི་སྟོབས་སོགས་འགྲུབ་པར་འདྲ་བ་ལ། རྒྱལ་ལ་གུས་པར་བྱ་བ་དེ་བཞིན་དུ་སེམས་ཅན་ལ་གུས་པར་བྱེད་པ་མིན་ཞེས་པ་འདི་ཅི་ཡི་ཚུལ་ལུགས་ཡིན་ཏེ་མི་འཐད་པའི་ཕྱིར་རོ་ཞེས་གསུངས་པ་བཞིན། སངས་རྒྱས་ཀྱི་གོ་འཕང་ཡང་ཕྱེད་བླ་མའི་བཀའ་དྲིན་དང། ཕྱེད་སེམས་ཅན་གྱི་བཀའ་དྲིན་གྱིས་ཐོབ་པ་ཡིན་ཕྱིར། གླང་ཐང་པས་ཀྱང་བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་བསྒྲུབ་པའི་བསམ་པ་ཡིས་ཤིན་ཏུ་གཅེས་པར་འཛིན་པར་ཤོག་ཅེས་པ་ལྟར་སེམས་ཅན་ནི་རང་གི་གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་བསྒྲུབ་པ་ལ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དང་འདྲ་བས་ན་གཞན་གཅེས་པར་འཛིན་འོས་པ་ཡིན་གསུངས། དེ་བྱས། ད་ཉིན་བཅོ་བརྒྱད་པར་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོས། གསུང་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར་བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས། བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད། མ་རིག་མུན་པའི་སྨག་ཆེན་ཀུན་ནས་འཐིབས། མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་རུ། སྡུག་བསྔལ་གསུམ་གྱིས་རྒྱུན་ཆད་མེད་པར་མནར། ཞེས་སོགས་འདྲེན་པར་མཛད་དེ། སྔོན་འགྲོ་ཀུན་སློང་འཆོས་པ་མདོར་བསྡུས་དང་ས་བཅད་སྔོན་དུ་ཇི་ལྟར་སོང་བ་རྣམས་གསུངས་རྗེས། བྱང་ཆུབ་སེམས་སྦྱོང་སྐོར་ནས་རྒྱུ་འབྲས་བདུན་ལ་བསྐྱར་བཤད་མཛད། དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་ཞེས་པའི་དོན་ཚན་གཉིས་པ་ལ། བདག་གཞན་མཉམ་པ། བདག་གཅེས་འཛིན་གྱི་སྒོ་དུ་མ་ནས་བསམ་པ། གཞན་གཅེས་འཛིན་གྱི་ཡོན་ཏན་སྒོ་དུ་མ་ནས་བསམ་པ། དེ་ནས་བདག་གཞན་བརྗེ་བའི་བསམ་པ་དངོས། དེ་ལ་བརྟེན་ནས་གཏོང་ལེན་སྒོམ་ཚུལ་ཏེ་ལྔ་ལས། དང་པོ་གསུམ་ལའང་བསྐྱར་བཤད་མཛད། ད་དེ་ནས་བདག་གཞན་མཉམ་པ་དང།

གཞན་གཅེས་འཛིན་གྱི་ཡོན་ཏན་ལ་བསམ་པ་དེ་ལྟ་བུ་དག་ནི། རང་ཉིད་གཅེས་པར་འཛིན་པའི་གཅོང་ནད་འདི་མི་འདོད་སྡུག་བསྔལ་བསྐྱེད་པའི་རྒྱུར་མཐོང་ནས་ལེ་ལན་བདས་ལ་འཁོན་དུ་བཟུང་བྱས་ཏེ་བདག་འཛིན་གདོན་ཆེན་འཇོམས་པར་བྱིན་གྱིས་རློབས་ས་ཤོ་ལོ་ཀ་བཞིས་བསྟན་པ་བཞིན། སྒྲུབ་པ་དང། དེ་ནས་སྐྱོན་ཡོན་མཐོང་བའི་སྒོ་ནས་རང་གཅེས་པར་འཛིན་པའི་བློ་དང། གཞན་ཡལ་བར་དོར་བའི་བློ་གཉིས་གོ་ས་སྤོ་བ་ནི་བདག་གཞན་བརྗེ་བ་སྟེ།

གཞན་ཡལ་བར་དོར་བའི་བློ་གཉིས་གོ་ས་སྤོ་བ་ནི་བདག་གཞན་བརྗེ་བ་སྟེ། དེ་ཡང་གཞན་བདག་དང་བདག་གཞན་དུ་བསམ་པ་མིན་གྱི། སྔར་རང་གཅེས་པར་བཟུང་ནས་གཞན་ཡལ་བར་དོར་བ་ཡིན་པ་ལ་ད་དེ་གཉིས་གོ་ས་བཟློག་སྟེ། རང་གཅེས་པར་འཛིན་པ་དེ་གཞན་ལ་སྤོ་བ་ལ་བརྗེ་བ་ཞེས་ཟེར་བས། སྔོན་ཆད་གཞན་ཡལ་བར་དོར་བ་ལྟར། ད་ཕྱིན་ཆད་རང་ཡལ་བར་དོར། རང་གི་དོན། ཡལ་བར་དོར། རང་ཡལ་བར་དོར། སྔོན་ཆད་རང་གཅེས་པར་འཛིན་པ་བཞིན་དུ་ཕྱིན་ཆད་གཞན་གཅེས་པར་འཛིན་པར་བྱའོ་སྙམ་དུ་བློ་འབྱུང། དེའི་ཐོག་ལ་དེ་ནི་བློ་འབྱུང། དེ་དེ་ལྟར་བློ་བསམ་བློ་བཏང་ཐུབ་པ་ཅིག་མ་བྱུང་གོང་བར་ད་སྦྱང་དགོས་རེད། དེ་ལྟར་གོམས་ན་བརྗེ་ནུས་པ་འོང་སྟེ། དཔེར་ན་ཕ་རི་ལ་སྡོད་པ་ན་ཚུར་རི་གོ་ལྡོག་པའི་བློ་འབྱུང་བ་ལྟ་བུ་ཡིན་གསུངས། ད་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་རེད་བ་ད། གང་ཡང་ཡོད་མ་ཡིན་ཟེར་ག་རེ་ཡིན་ན་གོམས་སོང་ན་ལས་སླར་དང་པོ་དཀའ་ལས་ཁག་པོ་ཡིན་ནའི་སྦྱངས་པའི་སྒང་ལ་ཨ་ནི་སྦྱངས་སྦྱངས་གོམས་སོང་ན་ལས་སླ་པོ་ཞེ་པོ་ཆགས་ཀྱི་རེད་བ་ད། དཔེར་ན་ཕྱུགས་རྫི་གིས་འུར་རྡོ་འཕེན་ཡ་དེ་ལས་སླ་བོ་ཡོད་མ་རེད་འུར་རྡོ་རྡོ་གཞུ་ཡ་དེ། བར་ལྟ་ན་ཅིག་ལས་ལང་ཏོག་རེ་ཅིག་འཐུང་དགོས་ར་བ་ད་འུར་རྡོ་རྒྱབ་མ་མྱོང་མཁན་གི་རྡོ་སི་ཅིག་གཞུས་ནས་ཕ་གིར་འུར་རྡོ་ཟ་དགོས་ར་བ་ད་ཕྱུགས་འཚོ་བའི་སྐབས་ལ་དེ་ལས་སླ་བོ་ཡོད་མ་རེད་རྡོ་སི་ཅིག་དེ་འགྲམ་དང་མགོ་ལ་ཕོག་ཡ་ཡིན་ག་མ་ཤེས་ན་ར་བ་ཕར་གཞུས་ནས་ཚུར་མགོ་ལ་ཕོག་ཡ་དེ་དེ་རྐང་པ་ལ་ཕོག་ཡ་དེ་རྡོ་ཕར་མ་ཕྱིན་ཚུར་སླེབས་ཡ་ཡོང་གི་འདུག་བ་དེ་སྦྱངས་སྦྱངས་སྦྱངས་ན་ལས་སླ་བོ་ཞེ་པོ་ཅིག་དེ་ནི། རེ་རེ་རྗེས་རབས་ཏག་ཏག་སུ་ཕ་གིར་གཞུ་ས་ག་པར་ཡིན་ནའི་དེ་ཏག་ཏག་ཕ་གིར་ཕོག་འགྲོ་གི་འདུག་བ་སྦྱངས་པའི་སྒང་ལ་བྱས་ཙང་ཕྱུགས་རྫི་འུར་རྡོ་འཕེན་ལ་མཁས་ཟེར་བ་དེ་རེད་འོ། གང་ལ་སྦྱངས་ན་དེ་ལ་མཁས་ག་རེ་ལ་སྦྱངས་ན་དེ་ལ་མཁས་པ་ཆགས་གི་རེད། བྱས་ཙང་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན། བྱས་ཙང་དང་པོ་དཀའ་ལས་ཁག་པོ་ཡིན་ན་སྦྱངས་སྦྱངས་ན་ལས་སླ་རུ་སླ་རུ་འགྲོ་གི་རེད་དེ་རེད་བློ་སྦྱང་དགོས་རེད། བློ་མ་སྦྱངས་ན་ཡོང་གི་མ་རེད། ལྔ་པ་དེ་ལ་བརྟེན་ནས་གཏོང་ལེན་སྒོམ་ཚུལ་ནི། བདག་གཞན་མཉམ་པ། རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་པ། གཞན་གཅེས་འཛིན་གྱི་དེ་ནི་ཡོན་ཏན་སྒོ་དུ་མ་ནས་བསམ་པ། ད་བདག་གཞན་བརྗེ་བའི་བསམ་པ་དངོས་དང་འབྲེལ་ནས་ཡོད་པ་དང་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ། ཚུར་ལེན་གྱི་རེད། ལྔ་པ་དེ་ལ་བརྟེན་ནས་གཏོང་ལེན་སྒོམ་ཚུལ་ནི་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ་དང་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་གཏོང་བ་སྦྱངས་པ་ནི། རྩ་བར། རྩ་བ་དེ་བློ་སྦྱོང་དོན་བདུན་མའི་རྩ་བ་དེ་རེད། རྩ་བའི་ཚིག་དེ་གཏོང་ལེན་གཉིས་པོ་སྤེལ་མར་སྦྱངས། གཏོང་ལེན་གཉིས་པོ་སྤེལ་མར་སྦྱངས། ཞེས་གསུངས་ལ་འདི་ནི་སྔ་མའི་བསམ་པ་དེ་ཉིད་གོང་འཕེལ་དུ་བྱས་པའོ། གཏོང་བ་དང་ལེན་པ་གཉིས་ལ་སྔ་མ་སྔོན་དུ་བྱེད་པར་ཁྲིད་ཡིག་མང་པོ་ལས་འབྱུང་ཡང། གཏོང་བ་དེ་དང་པོ་བྱས་ཡ། གཏོང་ལེན་ཟེ་ལབ་པའི་སྒང་ལ་དེ་བདེ་པོ་རེ་ཞིག་འདུག་བ། ལེན་གཏོང་ཟེ་མ་རེད་གཏོང་ལེན་རེད་བ། ཅན་དེ་ཕར་གཏོང་ཡ་དེ་དང་པོ་བྱས་ཡ་ཁྲིད་ཡིག་ནང་ལ་མང་པོ་འདུག་ཟེ། ཡིན་ན་ཡང་ལག་ལེན་བྱེད་པའི་སྒང་ལ་ལག་ལེན་ལ་ཕྱི་མ་སྔོན་དུ་བྱ་ལེན་པ་དེ་སྔོན་ལ་བྱས། ཕར་ཕྱོགས་ཀྱི་སྡུག་བསྔལ་དེ་ཚུར་ལེན་ན། ཨ་ནི་གཞུག་གུ་བདེ་བ་དེ་ཕར་བཏང་དུས་སྒང་ལ་ཕི་ཀའི་དེ། ཕི་ཀའི། བདེ་བ་དེ་བེ་ཀའི་ཆེ་ཡ་ཡོག་རེད། སྡུག་བསྔལ་ཡོད་ཀི་ཡོད་ཀི་ཨ་ནི་དེའི་སྒང་ལ་བདེ་བ་ཅིག་སྦྱིན་ནས། འདྲ་སེ་འདྲེ་སེ་ར་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཚོད་སྡུག་བསྔལ་ཆ་ཚང་དང་པོ་ཚུར་ལེན་དེ་ནས་བདེ་བ་ཆ་ཚང་ཕར་སྤྲད་པ་རེད། དེ་ཡིན་དུས། ལག་ལེན་ལ་ཕྱི་མ་སྔོན་དུ་བྱ་ཞིང། གཏོང་བ་མི་བྱེད་པར་ལེན་པ་གཅིག་པུ་བྱེད་པའང་རུང། དང་པོ། དང་པོར་སྡུག་བསྔལ་མ་བླངས་ན་བདེ་བ་བཏང་ཡང་མི་ཕན་པས་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་མ་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་བར་བྱ་སྙམ་པའི་སྙིང་རྗེ་བསྐྱེད།

སྡུག་བསྔལ་ཐམས་ཅད་དེ་ནི་སྤུ་གྲིས་སྐྲ་བཞར་བ་ན་འདྲ་སྐྲ་བྲེགས་པའི་སྐྲ་གྲི་ཁ་གི་སྐྲ་མང་དུས་སུ་བྱས་དུས་ནག་ཉེར་མར་བཞར་ཡོང་གི་རེད་དེ་ན་འདྲ། འདི་ནི་སྤུ་གྲིས་སྐྲ་བཞར་བ་ལྟར་འོད་ནག་པོའི་རྣམ་པར་ངེད་རང་གི་སྙིང་གའི་སྙིང་ག་ལ་ཚུར་དེ་ནས་ལེན་དགོས་རེད། སེམས་ཅན་གྱི་སྡུག་བསྔལ་དེ་ཚོ་གང་ག་ལོག་ཁོ་རང་ཚོའི་དེ་ནི་ད་སྣ་བུག་བུ་གའི་གཡོན་ནས་མར་བྱུང།

རང་གཅེས་འཛིན་ལ་འགོང་པོ་ཟེར་མིང་བཏགས་ཡོད་རེད། དེ་བཞིན་དུ་གྲང་དམྱལ་གྱི་དེ་ནི་སྡུག་བསྔལ་གྲང་བའི་རེག་པ་དང་སྡུག་བསྔལ་དེ་ཚོ་དང། ཡི་དྭགས་དང་དུད་འགྲོ་དང་ལྷ། ལྷ་མིན། མི། ལྷ་སོགས་ནི། ཨ་ད་བྱང་ཆུབ་སེམས་དཔའ་ས་བཅུ་པ་བ་མན་ཆད་ཀྱི་སྡུག་བསྔལ། ག་རེ་ཡོད་ན་སོ་སོ་སོ་སོ་གི་སྡུག་བསྔལ་ངོས་བཟུང་ནས་དེ་ཚོ་གང་ག་ལ་འོད་ནག་པོའི་རྣམ་པ་ཟིན་པའི་ཚུར་ཐིམ། སྡིག་སྒྲིབ་སོགས་རང་སྟེང་དུ་ལེན་པར་བསམ་ནས་སྡུག་བསྔལ་དང་བྲལ་ཞིང་སྡིག་སྒྲིབ་བྱང་བར་མོས།

བླ་མ་དང་སངས་རྒྱས་གཉིས་ལ་ལན་དུ་མེད། ད་དེ་མན་ཆད་དེ་འོག་ནས་བྱང་སེམས་ས་བཅུ་པ་བ་ནི་ལེན་ཡག་ཡོག་རེད་རང་རང་སོ་སོའི་ངོ་སྐལ་གྱི་སྤང་བྱ་རེ་རེ་ཡོག་ར་བ་ད་ད་ཤེས་བྱའི་སྒྲིབ་པ་འོ་ད་དེ་ཚོ་ཚུར་ལེན་ཡག་རེད་དེ་ནི་ལེན་པའི་སྐབས་བླ་མ་དང་སངས་རྒྱས་གཉིས་ལ་ལེན་དུ་མེད་གང་ཟག་གང་ཟག་གི་རིགས་ལ་བློའི་ནུས་པ་མཐུ་དམན་མཐུ་དམན་ཅན་མང་བས་ན། ལས་དང་པོ་བ་ཁ་ཅིག་གཏོང་ལེན་བསྒོམ་པར་མི་ནུས་པའང་འབྱུང་བས་ཁ་ཤས་པས་གཏོང་ལེན་བྱེད་མི་ཐུབ་ཡག་འདྲ་པོ་དེ་འདྲའི་བློ་དཔེ་སྦུབས་དོག་པོ་བློ་ཆུང་ཆུང་ཆུང་ཆུང་དེ་འདྲས་པས་སེམས་ཅན་གྱི་དེ་ནས་སྡུག་བསྔལ་ཚུར་ལེན་ཡོང་དུས་སྒང་ལ་ཞེད་སྣང་ཡོང་ཉེན་དེ་འདྲས་ཡོང་གི་འདུག་བ་ད་དེ་འདྲས་ཡོང་གི་འདུག་གས་འདུག་བ་ད་ཅིག་སེམས་ཅན་ཚོའི་སྡུག་བསྔལ་དེ་ཚོ་སོ་སོ་ལ་ཚུར། སྒང་ག་ཚུར་སོ་སོ་ལ་བུ་གའི་ཚུར་ཐིམ་ནས་བྱས་ཨ་ནི་སོ་སོ་ན་སོང་བསམ་པ་བྱས་ན་ཡག་པོ་ཡོག་རེ་བྱས་པའི་སྒང་ལ་ཁ་ཤས་ཀྱིས་ལམ་སང་ཞེད་ནས་དེ་ཁྱོན་ནས་ཡག་པོ་མི་འདུག་ཟེར་ཉེན་དེ་འདྲས་འདུག་འདུག་བ་ད། དེ་སོ་སོ་ལ་ན་ཚ་ཡོད་པའི་ག་དུག་དེ་སྒང་དེ་སེམས་ཅན་ཐམས་ཅད་ཀྱི་ན་ཚ་དེ་ཚུར་སླེབས་སོང་བསམ་པའི་སྒང་ལ་དཔེ་བདེ་པོ་ཁྱོན་ནས་མི་འདུག་ཟེར་ཅིག། ཁ་ཤས་ན་ཡོད་སྒང་ལ་ངས་གཏོང་ལེན་འདྲ་པོ་སླབས་པ་རེད་བ་དང་བྱེད་པོ་ཞིག་ན་ནས་དྲག་གི་མི་འདུག་ཟེར་རེད་བ་ཨ་ནི་ན་ཡོད་སྒང་ལ་དགའ་བ་སྒོམ་སོ་སོ་ན་ན་ཡ་དེ། སྐྱེ་བ་སྔ་མ་ལས་མི་དགེ་བ་བསགས་བཞག་གི་ལས་དེ་དག་རྣམ་སྨིན་སྨིན་ནས་ད་ལྟ་སྨིན་འགྲོ་གི་ཡོད་རེད་ད་ལྟ་མ་སྨིན་ན་ངན་སོང་ལ་མྱོང་དགོས་བྱུང་ན་སྡིག་གི་བེ་གའི་བརྒྱ་འགྱུར་འབུམ་འགྱུར་གྱིས་ཆེ་ཡོད་རེད་ད་དེ་སྨིན་རོགས་བྱས་ན་ཡག་པོ་རེད་བསམ་པ། དེ་སྒང་དེ་ལ་དེ་ནི་སེམས་ཅན་ཐམས་ཅད་ཀྱི་བེ་ག་དེ་ཁྱེད་རང་ན་ཡག་དེ་ནང་ལྟར་ན་ཉེན་མང་པོ་ཡོད་དུས་ན་ན་ཚ་དེ་ཚོ་སྒང་ག་ལོག་བེ་གའི་ཚུར་སླེབས་ནས་སོ་སོ་དེ་བེ་ག་ཐིམ་སོང་བསམ་པ་བྱས་ན་ཨ་ནི་ན་ན་ན་གོ་ཆོད་པ་ཅིག་ཡོང་གི་ཡོད་རེད་བེ་ག་ཚོགས་བསགས་སྒྲིབ་སྦྱང་ཅིག་ཡོང་གི་ཡོད་རེད་ཟེར་དུས།

བློའི་ནུས་པ་མཐུ་དམན་མང་བས་ན་ལས་དང་པོ་བ་ཁ་ཅིག་གཏོང་ལེན་བསྒོམ་པར་མི་ནུས་པ་འབྱུང་བས་དེ་ལྟ་བུའི་རིགས་ལ་ལེན་པའི་གོ་རིམ་རང་ནས་བརྩམ། ད་ལྟ། བློ་ཆུང་ཆུང་མཐུ་དམན་པའི་རྩ་བ་དེར་ལེན་པའི་གོ་རིམ་རང་ནས་བརྩམ། ད་གཞན་དག་གི་ན་ཚ་འདྲ་པོ་དང་འཇིགས་སྐྲག་མི་ཤེས་པའི་རིགས་འདྲ་པོ་སོ་སོ་ལ་ལེན་ཐུབ་ཀྱི་ཡོད་མ་རེད། དེ་ཡིན་དུས་སོ་སོར་བརྩམས་ནས་ལེན་པའི་གོ་རིམ། དཔེར་ན་དེ་ནི་སོ་སོར་རྐང་པ་ན་ཡག་གི་ནད་དེ་ཡོད་ན་རྐང་པའི་སྡུག་བསྔལ་དེ་ལག་པ་གིས་ལག་པ་ལ་ཚུར་ལེན་ཡག་འདྲ་པོ།

ད་གོ་གི་རེད་པ་ད་འདི་ཚོ་རེད་བློ་དེ་ལ་ལྟོས་པ་ད། ལམ་སང་ད་ག་ནས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་སོ་སོ་ལ་ཚུར་ཡོང་སོང་བསམ་པ་བྱེད་དུས་སྒང་ལ་ཨ་ནི་བློ་གིས་ཆུན་གྱི་ཡོད་མ་རེད། བསོད་ནམས་ཀྱིས་མི་ཆུན་ཟེར་གྱི་རེད་འོ་དེ་བློས་མི་ཆུན་ནས་སེམས་ཅན་ཐམས་ཅད་ཀྱི་བར་སྦྱངས་ཏེ་སྔ་མ་སྔ་མ་ལ་འབྱོང་བ་ན་འབྱོངས་པ་ན་ཕྱི་མ་ཕྱི་མ་ལ་དམིགས་པ་སྤོ་བཞིན་སྡུག་བསྔལ་སྡིག་སྒྲིབ་སོགས་རང་སྟེང་དུ་བླངས་བསམ། དེ་ལྟར་གོ་རིམ་འདི་བཞིན་དུ་བྱས་ནས་སྦྱོང་དགོས་ཀྱི། དང་པོ་ནས་དགྲ་སོགས་ཀྱི་སྡིག་སྡུག་ལེན་བློ་མི་འབྱུང། དེས་ན་སྐབས་རེ་རང་ནས་ཕར་བརྩམས་ནས་དེ་ལྟར་བསྒོམ། སྐབས་རེ་དམྱལ་བ་ནས་བྱང་སེམས་ས་བཅུ་པ་བའི་བར་དང་སྐབས་རེ་ལུང་པའི་ཕུ་ནས་མར་དང་སྐབས་རེ་ལུང་པའི་མདའ་ནས་ཡར་རིམ་གྱིས་བཟླས། དེ་ལྟར་བསྒོམ། སྡུག་བསྔལ་དང། དེ་ཚོ་གང་ག་ལོ་དེ་གའི་སྡིག་སྒྲིབ་དེ་ཚོ་གང་ག་ལོ་ཚུར་བླངས་ནས། ཐ་ན་ཁྱི་ལ་རྡོ་བརྒྱབ་པའི་སྡུག་བསྔལ་ཚུན་ཆད་མི་གཅིག་གིས་པི་ཤ་ལོག་ནས་ཁྱི་ལ་རྡོ་གཅིག་བྱུང་ནའང་ཟེར་ན་སྡུག་བསྔལ་གྱི་རོ་དེ་སོ་སོ་ལ་ཚུར་ལེན། འོ་དེ་འདྲ་རེད། ལེན་པའི་ད་མོས་པ་བྱས་ནས། སྡུག་བསྔལ་ཚུར་བླངས། བླངས་པ་ཉིད་ཀྱང་ཡལ་བའམ་འགྲམ་དུ་བཞག་པ་ལྟ་བུ་མིན་པ་བསམ། ད་སྡུག་བསྔལ་ཚུར་བླངས་ནས་སོ་སོའི་སྙིང་གི་དཀྱིལ་དུ་ཚུར་བླངས་ཡ་རེད། སྙིང་གི་དབུས་སུ་ལེན་ཟེར། ད་བྱུང་ན་སྡུག་བསྔལ་འདི་སྤེལ་གལ་སྙིང་གི་ཕྱི་ལ་སྤེལ་གལ། ཚུར་ཡལ་སོང་བ་འདྲ་པོ་དང་དེ་གཅིག། དེ་མེད་ན་སོ་སོའི་འཁྲིས་ལྟ་བུ་ཕྱི་ལོགས་ལྟ་བུ་བཞག་བཞག་རེད་བཟོ་འདྲ་པོ་དེ་འདྲས་མིན་པ།

ད་དེ་འདྲའི་འདས་པོ་རྒྱུད་ནས་ཡོད་མ་ཡོང་ན་ཨ་ལས་ཡོང་ཡོང་གི་བབ་ཚ་ལ་ལ་ཨ་ནི་ཅིག་དེ་ག་སོང་ཆ་མེད་ཡལ་སོང་ན་འགྲིག་དེ་འགྲིག་གི་ཡོད་རེད། དངོས་གནས་བྱུང་ན་མ་ཡལ་བ་བྱས་ནས་ད་རང་གཅེས་འཛིན་དེ་ལ་གནོད་ཨ་ཐོ་གང་དུ་བལྟ་དགོས་ཡིན་ཡ་ར་དེ་དེ་རེད། ད་དེ་དེ་འོ་ཡིན་ན་གང་འོ་དེ་བྱས་ནས། འདས་མ་ཡའི་དེ་གལ་ཆེན་པོ་རེད་གསུང་འདུག་བ། ད་གང་བྱེད་ཡང་དེ་བདེ་པོ་འདྲ་པོ་མེད་པ་བརྒྱུད་ནས་བི་གས་ཅིག་ཆགས་ཀྱི་འདུག་ན་ཨ་ནི་གནས་སྐབས་ལ་བི་གས་ཡལ་བ་ར་གོ་ཅིག་བི་ཡག་ཐིང་ཨ་ནི་སྙིང་གི་དཀྱིལ་སླེབས་སོང་ན་རང་གཅེས་འཛིན་དེ་ལ་བཟོ་བལྟ་ར་ཡག་ཐག་ཆོད་ཅིག་བཟོས་ཚར་སོང་ན་ཨ་ནི་བག་ག་སོང་ཆ་མེད་ར་ཕྱིན་སོང་བསམ་པ་བྱེད་ཤག་ན་རོ་ད།

དེ་དག་གི་ཚེ་འཇིགས་དངངས་སྐྱེས་ན་འཇིགས་པ་སྐྱེས་ཡོང་བར་བ་དང་དངངས་སྐྲག་སྐྱེས་ན་དེ་ལེགས་པ་ཡིན་གསུངས་རོ་འཇིགས་དངངས་སྐྱེས་ན་ལེགས་པ་ཡིན་དེ་ལྟར་བསམ་ན་དངོས་སུ་ལེན་མ་ནུས་ཀྱང་བསོད་ནམས་ཀྱི་ཚོགས་རླབས་པོ་ཆེ་ཚོགས་རྫོགས་པ་ད་ལྟ་དངོས་སུ་ལེན་ད་ལྟ་དངོས་སུ་ལེན་ད་ཐུབ་ཀྱི་མ་རེད་དེ་དངོས་སུ་ལེན་པར་གི་བསམ་བློ་བཏང་ནས་གཏོང་ལེན་བྱས་ན་དངོས་སུ་ལེན་པར་གི་ལེན་པའི་དེ་ནི་བསོད་ནམས་དེ་ག་རང་དེ་ནི་སོ་སོ་ལ་ཐོབ་ཡོང་གི་རེད།

བློ་གོམས་ན་དངོས་སུ་ལེན་ནུས་པ་འབྱུང་སྟེ་བྱས་ཞེས་པས་དེ་ནས་དམིགས་པ་རྩལ་དུ་བཏོན་ནས་གཏོང་བ་ནི། ཁ་ས་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ད། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ་བྱས། ལེན་པ་དེ་ལ་བརྟེན་ནས་སྡུག་བསྔལ་རྒྱུ་དང་བཅས་པ། སྡུག་བསྔལ་ཀུན་འབྱུང་བདེན་པ། འོ་ད། རྒྱུ་དེ་གས་ད་དེ་ལྟར་བཅས་པ་ལེན་པ་རེད། རྒྱུ་ཀུན་འབྱུང་དང་ལས་དང་ཉོན་མོངས་འོ་དེ་རེད། སྡུག་བསྔལ་བྱས་དེ་རྒྱུ་ལས་བྱས་ཉོན་མོངས་གང་ག་ཚུར་བླངས། དེ་ནས་ད། བྱམས་པའི་དམིགས་པར་འོ་ད་བདེ་བ་དང་ལྡན་འདོད་ཀྱི་བི་གས་བྱམས་པའི་དམིགས་པ་དེ་རྩལ་དུ་བཏོན་ནས་བྱམས་པའི་དམིགས་པ་དེ་ཡག་པོ་ཅིག་བསམ་བློ་བཏང་བསྒོམས་ནས་འོ་ད། ཨ་ནི་ཕར་གཏོང་དགོས་རེད། གཏོང་བ་ནི་སེམས་ཅན་རྣམས་དོན་བསྒྲུབ་པའི་ཕྱིར་ཡིད་བཞིན་གྱི་ནི་ལུས་སུ་འགྱུར་ཞེས་དང། སྡོང་པོ་བཀོད་པའི་མདོ་དང། རྡོ་རྗེ་རྒྱལ་མཚན་གྱི་མདོ་སོགས་ལས་ཀྱང་ལུས་ལོངས་སྤྱོད་སོགས་གཏོང་བར་གསུངས་པ་བཞིན་རང་གི་ལུས་གང་འདོད་ཀྱི་དངོས་པོར་སྤྲུལ་ནས། སྣོད་དང་བཅུད་ལ་བཏང་པས་དང་པོར་བཅུད་ཀྱི་སེམས་ཅན་ཚ་དམྱལ་བ་ལྟ་བུར་དེ་ནས་སྦྲང་ཆར་གྱི་རྣམ་པར་སྤྲུལ་ཏེ་སྡུག་བསྔལ་སྦྱང། ལུས་དལ་འབྱོར་གྱི་རྟེན་དུ་གྱུར་ནས་དེ་ཐོབ་པར་བྱེད། དེ་ནས་གནས་དང་ཁང་བརྩེགས་ཡིད་དུ་འོང་བར་གྱུར་ནས་བཏང་བས་དེ་ལ་བདེ་བ་ལོངས་སྤྱོད་པ་དང་ཟས་སྐོམ་ཕུན་སུམ་ཚོགས་སུ་གྱུར་ནས་བཏང་བས་ཚིམ་པར་བྱེད། དེ་ནས་གོས་སུ་གྱུར་ནས་བསྐོན། དགེ་བའི་བཤེས་གཉེན་དུ་གྱུར་ནས་ཆོས་བསྟན་པས་འཚང་རྒྱ་ལ་ཁད་བྱེད་པར་བསམ། ད་ཕར་གཏང་ཡ་དེ་ལ་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་ཕར་བཏང། བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ཕར་བཏང། དེ་ནས་གྲང་དམྱལ་བ་ལ་ཉི་འོད་དང་གོས་སོགས་ཀྱི་རྣམ་པ། ཡི་དྭགས་ལ་ཟས་སྐོམ་སོགས་དང་དུད་འགྲོ་ལ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ། ལྷ་མིན་ལ་གོ་ཆ། ལྷ་ལ་འདོད་པའི་ཡོན་ཏན་ལྔ། མི་ནི་འདོད་པ་ཆེ་བས་གང་ལ་གང་འདོད་དུ་གྱུར་ནས། བཏང། དེ་བཞིན་དུ་ལོངས་སྤྱོད་དང་དགེ་རྩ་སོགས་ཀྱང་གཏོང་ཞིང། བླ་མ་དང་སངས་རྒྱས་ལའང་ལུས་མཆོད་སྤྲིན་དུ་སྤྲུལ་ཏེ་ཕུལ་བས་བླ་མའི་སྐུ་ཚེ་མཛད་འཕྲིན་རྒྱས་པར་བསམ། དགེ་རྩ་དུས་གསུམ་གྱི་དེ་གཏོང་ཆོག་ཅིང། འོ་ད་དུས་གསུམ་དགེ་ཚོགས་འོ་ད་དགེ་རྩ་འདས་དང་མ་འོངས་ད་ལྟ་དུས་གསུམ་གྱི་དགེ་རྩ་གང་ག་ཕར་གཏང་ཆོག། ལུས་དང་ལོངས་སྤྱོད་གཉིས་ནི་འདི་དང་ཕྱི་མ་གཉིས་མ་གཏོགས་འདས་ཚར་བ་དེ་གཏོང་ཡ་ཡོད་མ་རེད།

གཞན་ཡང་དེ་ལ་དྲན་པ་བསྐུལ་བའི་ཕྱིར། སྤྱོད་ལམ་ཀུན་ཏུ་ཚིག་གིས་སྦྱང། བློ་སྦྱོང་དོན་བདུན་མའི་ཚིག་རེད། ག་དུས་ཡིན་ནའང་བི་ཀའི། ད་བརྗེད་མ་འགྲོ་བའི་ཕྱིར། བློ་སྦྱོང་གི་ཉམས་ལེན་འདི་བི་ཀའི་མ་བརྗེད་ཡག་གི་ཆེད་དུ། ཐུན་མཚམས་ཀྱི་གནས་སྐབས་ལ། སྤྱོད་ལམ་གྱི་ཁ་ཐུག་ལ་ཡང། ཨ་ནི་བློ་སྦྱོང་གི་ཚིག་འདྲ་པོ་དེ་དེ་ཁ་ནས་སྐྱོར་ནས། འོ་ད། སྤྱོད་ལམ་ཀུན་ཏུ་ཚིག་གིས་སྦྱང་ཞེས་པ་ལྟར་གཏོང་ལེན་ལ་དྲན་པ་གསོ་བའི་ཕྱིར་གནས་སྐབས་ཐམས་ཅད་དུ་གཏོང་ལེན་གྱི་ཚིག་འདོན། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་མ་ལུས་ད་ལྟ་བདག་ལ་སྨིན་པ་དང་བདག་གི་བདེ་དགེ་གཞན་ལ་བཏང་བ་ཡིས་འོ་དེ་རེད། འདི་ལ་དེ་ནས་གསེར་འོད་ནས་གསུངས་པའི་ཚིག་འགའ་ཞིག་ཡོད་ཀྱང། དེ་རང་རེས་མ་ཤེས་ན། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན། མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན། མ་ལུས་ད་ལྟ་བདག་ལ་སྨིན་པ་དང། བདག་གི་བདེ་དགེ་གཞན་ལ་བཏང་བ་ཡིས། འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས། ཞེས་སོགས་བཏོན་པས་རུང་ཟེར། ག་དུས་ཡིན་ན་དེ་བཏོན་ནས། དེ་རེད་ན་གཏོང་ལེན་གྱི།

དེས་ན་རྗེ་བཙུན་བླ་མ་མ་བཅོས་བཀྲུ་བ་ལས་མ་ལ་དེ་བྱས། ཞེས་སོགས་བཏོན་པས་རུང་གསུངས། སྔོན་གྱི་བླ་མ། སྔོན་གྱི་བླ་མ་འགའ་རེས་འདི་ཉིད་གྲངས་གསོག་ཏུ་མཛད་པའི་ལོ་རྒྱུས་ཀྱང་ཡོད། དེར་མ་ཟད་དེ་ནས་སྤྱོད་ལམ་ཐམས་ཅད་ཀྱང་བྱང་ཆུབ་ཀྱི་སེམས། འཕེལ་ཐབས་སུ་འགྲོ་བར་བྱ་དགོས་ཤིང། དེ་ནས་མདོ་ཕལ་ཆེན་ལས་གསུངས་པ་དང། སྤྱོད་ཡུལ་ཡོངས་སུ་དག་པའི་མདོ་ལས་གསུངས་པ་སོགས་ལ། བལྟ་དགོས། གཞན་ཡང་བྱང་ཆུབ་ཀྱི་སེམས་ལ་ཐུགས་དམ་གྱི་གཙོ་བོར་བྱེད་འདོད་པ་དག་གིས་འཇམ་མགོན་ཙོང་ཁ་པ་ཆེན་པོའི་རྣམ་ཐར་ལྟར་མདོ་ཕལ་ཆེན་ལ་ཡང་ནས་ཡང་དུ་ཐོས་བསམ་བྱ། དེ་གཉིས་རླུང་ལ་བསྐྱོན་པར་བྱ་ཞེས་པ། ད་རྩ་བའི་ཚིག་དེ་རེད། དོན་བདུན་མའི་རྩ་བའི་ཚིག་དེ་དེ་གཉིས་རླུང་གཏོང་ལེན་དེ་རླུང་ལ་བསྐྱོན་ཟེར་དེ་རེད། ཞེས་པ་ལྟར་གཏོང་ལེན་གྱི་དམིགས་པ་ཅུང་ཟད་འབྱོངས་པའི་ཚེ།

ཨ་ནི་དབུགས་ཕར་འགྲོ་ཚུར་འོང་ལ། ཨོ་ད། དབུགས་ཕར་བཏང་པའི་སྒང་ལ་དེ་ནས་གཏོང་བའི་དམིགས་པ་དེ་བྱེད། ཚུར་ལེན་པ་དང་བསྟུན་ནས་དབུགས་ཚུར་བླངས་པ་དང་བསྟུན་ནས་ཨ་ནི་ལེན་པའི་ལམ་དམིགས་པ་དེ་བྱས་ནས་ད་བྱང་དེ་ཡོད་ཙང་དེ་ཡོང་གི་ཡོད་རེད། དང་པོ་དེ་ཡོང་གི་མ་རེད། ཨོ་ད་ག་ལེར་བྱེད་དགོས་རེད། ཨོ་ད། དེ་ཡིན་དུས་གང་ན། དེ་གཉིས་རླུང་འདི་ནི་དེ་རེད། ཅུང་ཟད་འབྱོངས་པའི་ཚེ་དབུགས་ཕྱིར་འགྲོ་སྐབས་གཏོང་བ་དང་ནང་དུ་འཇུག་པ་ན་ལེན་པ་དང་སྦྱར། རླུང་ལ་བསྐྱོན་པ་འདི་དང་པོར་མི་ནུས་ཀྱང་ཡང་ཡང་གོམས་ནས་རླུང་ལ་བསྐྱོན་ན་རླུང་སེམས་འཇུག་པ་གཅིག་པས་བདག་གཞན་མཉམ་བརྗེའི་བྱང་ཆུབ་ཀྱི་སེམས་སྐྱེ་སླ་བའི་འཕྲུལ་འདེགས་ཆེན་པོ་ཡིན། བདག་གཞན་མཉམ་བརྗེའི་བྱང་ཆུབ་ཀྱི་སེམས་འདི་ལས་སླ་པོ་བསྐྱེད་ཡག་གི་བའི་ཐབས་མཁས།